ང་ཚོ་ད་ལྟ་མེད་མེད་ཟེར་ན་ཡང་ཆོས་ཆ་གཉིས་བྱེད་ཡས་ཡོད་རེད། མེད་མེད་ཟེར་ན་ཡང་དགེ་ཚུལ་སློང་གི་སྡོམ་པ་འགྲོ་ཡས་ཡོད་རེད། མེད་མེད་ཟེར་ན་ཡང་སོ་ཐར་གྱི་སྡོམ་པ་རང་རྒྱུད་ལ་སྐྱེ་ཡས་ཡོད་རེད། ཨོ་དེ་འདྲ་སྐྱེ་ཡས་ཡོད་ཟེར་ས། སངས་རྒྱས་ཀྱི་བསྟན་པ་དར་ཡས་ཀྱི་ཡུལ་དུ་སྐྱེས་ཡོད་པ། སངས་རྒྱས་ཀྱི་བསྟན་པ་ནུབ་ཚར་བ་ཡིན་ན། སྒྲོན་མེའི་བསྐལ་པ་ཡིན་པ་ཡིན་ནའི་སངས་རྒྱས་ཀྱི་བསྟན་པ་ནུབ་ཚར་ཡས་ཁ་ཐུག་དེ་ཡང་རྟོགས་པ་གཅིག་གི་གེགས་ཡོད་མ་རེད། དགོངས་བརྗོད་ནི་རྟོགས་པ་གཅིག་མ་རེད།

ཨ་བླ་མ་དང་མཇལ་བ་ཟེར་ལམ་ཚང་ལ་མ་ནོར་གདམས་ངག་ཐོབ་ཟེར། ཚང་ལ་མ་ནོར་བའི་གདམས་ངག་ཟེར་འདི་དཀོན་པོ་ཞེ་དྲག་རེད། ཚང་བ་ཟེར་དེ། མགོ་ནས་གཞུག་བར་དུ་ཡོངས་སུ་རྫོགས་པ་ཚང་འདི་གིས་བྱེད། ཚིག་མང་ཉུང་ལ་མ་བལྟས་པར་བྱས་དོན་ཡོངས་སུ་རྫོགས་པ་ཚང་འདི་གིས་བྱེད། བྱས་ན་ཨ་ཏི་ཤ་ཀྱིས། དེ་གསུངས་པ་རེད་པ། ག་རེ་ཟེར་ན་ཨ་ཏི་ཤ་གི་གདམས་ངག་དེ། སྟན་ཐོག་གཅིག་ལ་ལུས་ངག་ཡིད་གསུམ་རྡུལ་དུ་བརླགས་ཟེར། ལུས་ངག་ཡིད་གསུམ་རྡུལ་དུ་བརླགས་ཟེར། ཨོ་དེ་གསུངས་པ་རེད་པ། ཨོ་དེ་ཟེར་དགོས་ཡས་དེ་ག་རེ་རེད་ཟེར་ན། ཨ་ཏི་ཤ་གི་གདམས་ངག་དེ་ཡིན་ན། ཚིག་ཉུང་ཉུང་གཅིག་མ་གཏོགས་མེད་པ་ཡིན་ན་དོན་ཡོངས་སུ་རྫོགས་པ་སྒང་ག་ཆ་ཚང་བ་ཅིག་ཉམས་སུ་ལེན་པ་ཡོད་པ་རེད། བསྟན་པ་ཐམས་ཅད་གྲུ་བཞི་ལམ་གྱིས་འཁྱེར་ཤེས་པ་ང་ཡི་བླ་མ་ཟེར་གྱི་འདུག་ག་རྒྱལ་བ་འབྲོམ་སྟོན་པ་གིས་གྲུ་བཞི་ལམ་གྱིས་འཁྱེར་ཤེས་པ་ཟེར་ཡས་དེ་ག་རེ་རེད་ཟེར་ན། ལག་པ་ག་པར་འཆང་པ་ཡིན་ན་མགོ་ལ་འཆང་པ་ཡིན་ན་འདྲ་བར་རྩ་བར་ལ་འཆང་པ་གཞུག་ལ་འཆང་པ་ཡིན་ན་འདྲ་མདོ་སྔགས་ཡོངས་སུ་རྫོགས་པ་ཆ་ཚང་ཁ་ཆ་ཚང་ཉམས་སུ་ལེན་རྒྱུ་ཡོད་ཀྱི་རེད། དེ་ནི་ང་ཚོ་ཡོན་ཏན་གཞིར་གྱུར་མ་དེ་ཚིག་ཁ་ཤས་ཅིག་ལས་ཡོད་མ་རེད་པ། དཔེ་ཆ་གཅིག་གིས་ཡིན་ན་ཤོག་བུ་ཕྱེད་ཀ་ཙམ་ཅིག་མ་གཏོགས་ཡོད་མ་རེད་དེ། སུས་ཟིན་པ་ཡིན་ནའི་ཆུ་ཚོད་སྐར་མ་ཁ་ཤས་ཅིག་གིས་བློ་ལ་ཟིན་ཐུབ་ཀྱི་རེད། དེ་ནང་ལ་གདམས་ངག་ཡོངས་སུ་རྫོགས་པ་ཆ་ཚང་གཅིག་དེ་འདུས་ཚར་བ། ཨོ་དེ་འདྲ་ཅིག་ནི་ཚང་ཟེར་ཡས་དེ་དེ་འདྲ་ཅིག་ཟེར་གྱི་རེད། ཤོག་གུ་མང་ཉུང་ལ་བལྟ་གི་མ་རེད། ཤོག་གུ་མང་པོ་ཡོད་པ་ཡིན་ནའི་འབྲས་བུའི་ཆ་ནས་ཡོངས་སུ་རྫོགས་པ་ཡོད་པ་ཡིན་ནའི་རྒྱུའི་ཆ་ནས་མེད་མཁན་དེ་འདྲ། ཡང་དགའ་བཞི་དགའ་བཞིའི་རྒྱུ་ཡི་ཆ་ནས་ཡོངས་སུ་རྫོགས་པ་ཡོད་པ་ཡིན་ན་འབྲས་བུ་ཕྱེ་ནས་མི་སྐྱེ། ཡང་རྒྱུ་དུས་གཉིས་ཀ་ཡི་ཆ་ནས་ཡོད་པ་ཡིན་ན་བ་ཚྭ་བ་ལ་དེ་བ་ཕྱེ་སྟེ་སྐྱེ། དེ་འདྲ་ཡིན་ན་ཤུགས་མང་པོ་ཡོད་པ་ཡིན་ན་ཚང་བ་ཟེར་དེ་མ་རེད། ཚོང་བ་ཟེར་དེ་སྒོ་ནས་བཞུགས་བར་དུ་ཚོང་བ། མ་ནོར་རུ་སོང་ཡང་དེ་ཡིན་ན་ཡང་ན་ཡང་ཚོང་བ་ཙམ་གྱིས་མ་ཟད་པར་ལོང་དེ་ནོན་བཞག་སྐྱེ་དེ་འདྲ་མ་ཡིན་པ། བ་ཚྭ་བ་ལ་དེ་འདྲ་ནོན་དེ་སྐྱེ་སྒོ་ལས་ནོན་དེ་སྐྱེ། གཟུགས་ལས་ནོར་འདི་ཀྱེ་དེ་འདྲ་མ་ཡིན་པ། ཧོ་བསྟན་པའི་ཚོགས་ལ་མ་ནོར་བའི་ལོང་དུ་འཇལ། རྒྱས་པར་བ་དེ་ཀ་ལི་དཀར་པོ་ཞེ་དྲག་རེད། ཧོ་དེ་ལོང་ཚོགས་ལ་མ་ནོར་བའི་གདམས་ངག་ཐོགས། ནོར་བློ་ལྟར་བགྱིས་པའི་བློ་གྲོས་སེར། ནོར་བློ་ལྟར་གྱི་གནས་དེ་རྟོགས་འཇགས་ཀྱི་གནས་དེ་རེད། བློ་འཇགས་ཀྱི་གནས་དེ་རེད། སོ་སོ་སོ་སོ་དབྱེ་བ་ཆེས་མཐོ་བའི་ཤེས་རབ་ཀྱི་ངེས་པ། ཤེས་རབ་ཀྱི་ནུས་པ་ཡོད་རེད་ཟེར། གནས་བླང་དོར་འབྱེད་པའི་བློ་གྲོས་གསལ་ཟེར་དེ་དེ་རེད། དེ་ནས་བློ་དམ་པའི་ཆོས་ལ་རབ་ཏུ་ཕྱོགས་ཟེར། ང་ཚོ་བློ་དེ་ཡིན་ནའི་དམ་པའི་ཆོས་ལ་ཕྱོགས་བྱས་ནས་ད་དམ་པའི་ཆོས་བྱེད་དགོས་བསམ་པའི་བསམ་པ་ཅིག་ཡོད་རེད་བ། དེ་ཡང་དཀའ་ལས་ཁག་པོ་ཞེ་དྲག་རེད། ཆོས་བྱེད་དགོས་བསམ་པའི་བསམ་པ་ཡོད་པ་ཁོ་རང་རང་ཡང་དཀོན་པོ་ཞེ་དྲག་རེད། ཚེ་སྔ་མ་དཔེ་ཚོགས་མང་པོ་ཞིག་བསགས་འདུག་མ་གཏོགས་ཆོས་བྱེད་འདོད་ཀྱི་བློ་ཙམ་ཅིག་ཁག་པོ་ཞེ་དྲག་ཡོད་རེད།

གང་ཟག་གཞན་ལས་སྐྱེས་པའི་གཟུགས་དག་ནམ་ཕྱེད་ནི་བཀའ་ལས་བྱོན་ནས་ཡོང་ཡང་དེ་ན་མ་ཡིན་པ་ཆོས་སྐྱོང་ཆུ་བོ་ཆེ་ནས་སྒྲོལ་དགུ་ཁའི་བཅོ་བརྒྱད་ཐུབ་པ་ཅིག་ང་ཚོ་དར་རིགས་ཚོགས་ནས་བྱུང་བ་དེ་ཡིན་ན་སྨོན་ལམ་མེད་པ་ལས་ཀྱང་བས་ཧ་ལས་དགོས་ཡ་ད་ཅི། མི་སྲིད་པ་ཐམས་ཅད་ང་ཚོ་ལ་རྙེད་པར་ཐལ། ཨོ་དེ་རྒྱ་མཚོའི་དུས་ཟེར་དེ་རེད་དེ་དལ་འབྱོར་དོན་ཆེ་བ་བསམ་པ་ནི་ཟ་ད་ལྟ་དེ་དལ་འབྱོར་ངོ་བཟུང་བ་ཟེར་ད་དོན་ཆེ་བ་བསམ་པ་ཟེར། དེ་དལ་འབྱོར་ཚང་བའི་ལུས་རྟེན་ནི་གཞན་སྟོང་གསུམ་ནོར་བུ་རིན་པོ་ཆེ་ཡོངས་གང་བའི་ཐོབ་པའི་དཔེ་ཡོད་ཀྱང

སྲིད་བཙུན་པ་བཅས་ཨ་ནི་ག་རེ་ནི་ཅི་ཏུ་འཆི་བ་བཅས་ཨོ་ཏི་རྗེ་བུ་དེ་རེ་ལུས་སྲོག་ཏོག་ཏུ་དེ་བ་ཨོ་ཏི་རྗེ་བུ་དེ་ལ་རྣམ་སྨིན་ཡོན་ཏན་སྦྱིན་ཏེ། དེ་ལྟ་བུའི་ཡོན་ཏན་སྦྱིན་དུ་བསྡེབས་པ་ཡིན་ན་ཨ་ནི་ཆོས་བསྒྲུབ་པ་ལ་དཔལ་དཀའ་བ་བཞི་པོ་ཅི་སྐྱེས་ཐོབ་བོ། དཀའ་བ་ག་འདྲ་སྐྱེས་ཀྱི་ཡིན་ན་དཔལ་ཨ་ནི། དཀའ་སྐྱེས་བཟོད་ཐོབ་བོ།

གནས་མ་དག་སྣོད་བཅུད་ལས་འདས་པ། གཞན་སྡེ་ལ་ཡོད་པ་དགའ་ལྡན་སོགས། ཡང་དག་པའི་ཞིང་ཁམས་གང་ཞིག་ཏུ། འགྲོ་འདོད་པར་གྱུར་ཀྱང་དེ་ཡིས་ནུས། ད་ལྟ་ང་རང་ཚོ། འཇིག་རྟེན་གྱི་ཁམས་མ་དག་པ། དེ་ལས་ལྷག་ཙམ་ཕྱིན་ནས་དག་པའི་ཞིང་ཁམས། དེ་ནས་དགའ་ལྡན་ཡིད་དགའ་ཆོས་འཛིན་ས། བདེ་བ་ཅན་གྱི་ཞིང་ཁམས་ཟེར་འདྲ་བོ་དང། གནས་དག་པ་མཁའ་སྤྱོད་ཟེར་འདྲ་བོ་དང། བྱང་ཤམ་བྷ་ལ་ཟེར་འདྲ་བོ། དེ་ཚོ་དྲངས་ཏེ་ང་རང་ཚོ་སྡུག་བསྔལ་དེ་མྱོང་དགོས་མ་རེད་པ། ཁྱི་གཙང་ཉིད་ནས་དག་པའི་ངོ་བོ་ཞིང་དག་པ་འཁོར་དག་པ། འོ་དེ་འདྲ་རྐྱང་ཅིག་ཡོད་ས་དེ་འདྲ་གཅིག་ནས་གཞན་གཅིག་གཅིག་པོ་སོང་ནས་ང་རང་ཚོ་ལུས་རྟེན་དེའི་ཐོག་ཏུ་བགྲོད་ཐུབ་རེད། ལུས་རྟེན་དེའི་ཐོག་ཏུ་བགྲོད་ཀྱི་ཡིན་ན་བགྲོད་ཐུབ་རེད། སྡིག་པ་ཡག་པོ་ཅིག་བཤགས། ཚོགས་ཡག་པོ་ཅིག་བསག་ཨ་ནི་ཤི་ཁ་ལ་ཁ་ལ་འཕོ་བ་སྒོམ་རྒྱུ་འདྲ་བོ་ཅིག་བྱེད་ཅིག་ནས་ཨ་ནི། སྟོབས་ལྔ་ཡང་དག་སྦྱར་བའི་གདམས་ངག་གིས་དག་པའི་ཞིང་དུ་བགྲོད་པར་བྱིན་གྱིས་རློབས་ཟེར་དེ་འདྲ་ཞིག་བྱེད་ཐུབ་པ་ཡིན་ན།

བཀོལ་བྱང་ཞིང་ཡོན་ཏན་མ་ལུས་པ། ཡོངས་ལྷུན་རྫོགས་སྐུ་གསུམ་གོ་འཕང་ཡང་རྟེན་དེ་ཡིས་བསྒྲུབས་ན་འགྲུབ་པར་ནུས། དེ་ལས་ལྷག་ཟེར་གྱི་ནི་ནི་སངས་རྒྱས་ཀྱི་གོ་འཕང་སྒྲུབ་ཀྱི་ཡིན་ན་དེ་ལོངས་སྒྲུབ་ནུས་པ་རེད། ཚེ་གཅིག་ལུས་གཅིག་ལ་སངས་རྒྱས་ཀྱི་གོ་འཕང་ཐོབ་མཁན་མང་པོ་ཡོད་རེད། དགུ། ཁམས་དྲུག་ལྡན་པའི་རྟེན་དེ་ནི། རྒྱུད་བླ་ན་མེད་པའི་བླ་མའི་རྣལ་འབྱོར་ལ་བརྟེན་ན། ཆོས་སྐུ་གཉིས་ཟུང་འཇུག་ས་དེ་ཉིད།

རྟེན་ཁམས་དྲུག་པོ་དེ་མ་ཚང་བ་ཡིན་ན་གསང་སྔགས་བླ་མེད་ཀྱི་ལམ་ལ་བརྟེན་ནས་ཡིན་ན། ཚེ་གཅིག་ལུས་གཅིག་ལ་སངས་རྒྱས་ཡས་དེ་རྩ་བ་ནས་ཡོད་མ་རེད། གསང་སྔགས་བླ་མེད་ལམ་ལ་བརྟེན་ནས་དེ་ལྟ་བུའི་གོ་འཕང་བགྲོད་ཡས་དེ་ཁྱོན་ནས་ཡོད་མ་རེད། ཧ་དེ། དོན་དེ་ཕྱིར་དལ་འབྱོར་རྟེན་བཟང་དེ། དོན་གནས་སྐབས་མཐར་ཐུག་གང་འདོད་ཀྱང་དོན་ཤིན་ཏུ་ཆེས་ཆེར་བགྱིད་བླ་མེད་དེ་ཡིད་བཞིན་ནོར་ལས་ཆེས་ལྷག་གསུངས།

ཞ་བོ་དེ་ཚེམ་བུ་དེ་འདྲ་ཞིག་གིས་མེ་མེ་ཚོང་བྱེད་ཚེ་ཚེམ་བུ་རྒྱག་པར་སྤྲོ་ནས་ཐོག་ཁ་དེ་ཉིན་དེ་ནས་ཐོག་ཁ་དེ་ཉིན་ས་དེ་ཧ་མ་ཡིན་ན། ཁང་པ་དེ་ཐོག་ཆ་ཐོག་ཆ་ཅིག་ལས་ཡོད་མ་རེད་པ་འོག་ལ་སེམས་ཅན་བཅུག་ས་བྱེད་དེ་ཐོག་ཁ་ལ་པང་ལེབ་ད་བ་ཟེ་ད་སྤྱང་འདྲ་དེ་འདྲ་བཏང་ནས་དེ་ཉིན་དེ་གིས། དེ་ཉིན་དེ་དེ་དགོང་ད་རྐྱང་གིས། ཁ་ཁ་ཅིག་ཅིག་ནས་སེམས་ཅན་གྱིས་རྩྭ་ཟ་ཁ་ཡོང། ཞ་བོ་དེ་ནི་རིལ་ལོག་ཅིག་བརྒྱབ་སྟེ་ཀོ་ལས་མར་ཟག་རྐྱང་སྒང་ལ་ཟག།

དེ་ནས་བསམ་གཏན་གྱི་མི་མཐུན་ཕྱོགས་རྣམ་གཡེང་ཤེས་རབ་ཀྱི་མི་མཐུན་ཕྱོགས་ཤེས་འཆལ། འོ་དེ་དག་ཚང་མ་ཐམས་ཅད་པའི་གང་དག་སྤྱོད་འཇུག་གི་ཆ་དེ་ཡིན་ས། རྒྱུ་དེ་དག་མེད་པ་ཡིན་ན་འབྲས་བུ་དལ་འབྱོར་གྱི་མི་ལུས་གང་འབྲས་སུ་ཐོབ་ཐུབ་པའི་ཆོས་ནི་ཡོད་མི་རུང་བ། འོ་དེའི་དལ་འབྱོར་ཚང་བའང་ཅིས་མི་དཀོན་ཟེར་དེ་རེད། རྒྱ་གལ་ཏེ་དལ་འབྱོར་ཐོབ་པའི་རྒྱུ། དཀོན་མ་ཚང་མེད་པར་གྲུབ་ཟིན་ཡང་རྒྱུ་ཁོང་ཁྲོ་ལོག་ལྟ། ཆོས་སྤོང་སོགས། དེ་འཇོམས་བྱེད་རྐྱེན་ནི་ཤིན་ཏུ་མང་ཟེར། དལ་འབྱོར་གྱི་མི་ལུས་ཐོབ་ཡག་གི་རྒྱུ་ཡོངས་སུ་གྲུབ་པ་སྒང་ག་ཚང་ཚར་ནའི་ད་ལྟ་ཡང་ནི་ཁོང་ཁྲོ་ལོག་ལྟ་ཆོས་སྤོང་གི་ལས་དེ་འདྲ་བསགས་སོང་ན་སྐད་ཅིག་སྐད་ཅིག་གིས་འཇོམས་བྱས་ནས་ནི་མེད་པར་ཆགས་འགྲོ་དགོས་པ། ང་ཚོ་ཞིང་པ་ཡིན་ན་ནས་དང་ཆུ་དང་ས་དང་ལུད་དང་དྲོད་དང་སྒང་ག་ཚང་ནས་འབྲས་བུ་སྐྱེ་ཆོག་ཆོག་བཟོས་བཞག་སྟེ། སང་ཉིན་དེ་བ་ཅི་ལ་ནི་འབྲས་བུ་སྐྱེ་མ་ཐུབ་པར་ཆུས་ཁྱེར་སོང་ན། ཁོ་ཚར་བ་ག་གེ་ཡོད་མ་ཁོ་དཀའ་ལས་རྒྱབ་ཚད་གོང་ལྷག་ལྷག་འགྲོ་ཚར་བ། སོ་གཉིས་ཆུས་ཁྱེར་སོང་ན། ནས་དང་ས་དང་ཞིང་དང་ཆུ་དང་ལུད་སྒང་ག་ཚང་སྟེ་ཡོད་རེད་ཁོ་འབྲས་བུ་སྐྱེ་ཆོག་ཆོག་མ་ཚང་བ་མེད་པར་གྲུབ་ཚར་རེད་འགལ་རྐྱེན་སྟོབས་ལྡན་གཅིག་གིས་ཟས་བྱས་ནས་ཁོ་ཡོད་ན་མེད་པ་ཆགས་འགྲོ་ཡོད། བ་དེ་འདྲ་ཆགས་སོང་ན་ནི་ག་གཅིག་པར་མ་ཟད་དལ་འབྱོར་གྱི་མི་ལུས་ཐོབ་ཡག་གི་རྒྱུ་མ་ཚང་བ་མེད་པར་གྲུབ། ཁོང་ཁྲོ་ལོག་ལྟ་ལ་སོགས་པ་དེ་ཚོ་སྐད་ཅིག་གིས་འཇོམས་བྱས་ནས་དེ་མེད་པ་ཆགས་སོང་ན་ནི་འབྲས་བུ་ཡོང་ཡོད་མ་རེད་པ་དཀའ་ལས་རྒྱབ་ཚད་འཕྲོ་བརླག་པ་དེ་འདྲ་ཡོང་སྲིད་གི་རེད། ཅེས་དེ་འདྲ་བཅོམ་པར་མ་གྱུར་ཀྱང་ཟེར་དེ་ལྟ་བུའི་ཁོང་ཁྲོ་ལོག་ལྟ་སོགས་ཀྱིས་མ་བཅོམ་པ་ཡིན་ན་སེམས་ཉོན་མོངས་ཉེས་སྤྱོད་སྟོབས་ཆེ་ལ། བློ་དགེ་སེམས་ལེགས་སྤྱད་སྟོབས་ཆུང་བས་ཟེར། སེམས་ཉོན་མོངས་པ་དེ་ཧ་ཅང་ནི་ང་ཚོ་སྟོབས་ཆེན་པོ་རེད། དགེ་བ་ལེགས་པར་སྤྱད་པ་དེ་ཡིན་ན་ཧ་ཅང་སྟོབས་ཆུང་ཆུང་བྱེད་པའི་མ་གཏོགས་ཡོད་མ་རེད། དེ་སྔོན་དུ་གོམས་པའི་ཉེས་པ་ཡིས་ཟེར། ང་ཚོ་ལ་ཉོན་མོངས་པ་སྟོབས་ཆེན་པོ་ཡོད་རེད་སྡིག་པ་མི་དགེ་བ་མང་པོ་ཡོད་རེད།

ག་རེ་ཡིན་ན་བེད་སྤྱོད་གཏོང་ཆོག་ཆོག་འོ་དེ་ཕམ་རྒྱུ་ཡོད་དེ་ང་ཚོ་དེ་ལྟ་བུ་ཡོད་རེད། དགེ་བ་ལ་ལྟ་རྒྱུ་ཡིན་ན་ནི་ཡོད་པ་དེ་ཡང་ནི་གཏན་གཞི་ཞིག་མ་གཏོགས་མེད་པ་ཆ་དེ་ཡང་ཆ་རྒྱུ་དགོས་གཞུག་མ་སོང་ཁེ་ཆོ་རྒྱུ་ཆགས་འདུག་རེད། དེ་རེད་འདུག་མི་འདུག་ད་ལྟ་ང་ཚོ་ནི་དགའ་ལྡན་ལྷ་བརྒྱ་མ་ཚར་གཅིག་སྒྲོག་ཙམ་རིང་ལ་སེམས་ནི་མི་དྲན་དགུ་དྲན་ག་ཟིག་དྲན་གྱི་འདུག་སེམས་ནི་ག་པར་ག་པར་སླེབས་ཀྱི་འདུག་ཨང། སེམས་རྩེ་གཅིག་ཏུ་གྱུར་ནས་གནས་ཐུབ་ཡག་ཅིག་ནི་མི་འདུག། དེ་ནས་དགེ་བ་དེ་སྟོབས་ཆེན་པོ་ཡོང་གི་རེད་ཡོང་གི་མ་རེད་རྩ་ནས་ཡོང་གི་མ་རེད་པ་ཀོ། སེམས་སྟོབས་ཆེན་པོ་མེད་པ་ཡིན་ས། ཨ་ད་ཨ་ན་ཡི་བྱས་བྱས་ནས་ནི་ཆོས་ཉན་བཤད་ལ་སོགས་པ་དེ་ཚོས་འགའ་ཤས་ཁ་ལབ་བཤད་སྡོད་ཀྱི་དང། འགའ་ཤས་ཀྱིས་གཉིད་ཁུག་སྡོད་ཀྱི་དང། འགའ་ཤས་ཀྱིས་ཕར་བལྟས་ཚུར་བལྟས་མི་ལ་བལྟས་དེ་མ་གཏོགས་སོ་སོ་ཡི་རྒྱུད་ལ་བལྟས་ནས་བཞག་གི་མི་འདུག། སོ་སོའི་རྒྱུད་ཞུ་དག་གཏོང་དགོས་རུ་བ། ཆོས་སྲིད་འདི་སོ་སོའི་རྒྱུད་ཞུ་དག་གཏོང་ཡོད་རུ་བ། དེ་འདྲ་ཡོད་ས་ང་ས་དགེ་བ་དེ་ས་དེ་དགོས་ལ་ཡང་ན་ནི་དགོས་མ་མཚུངས་ཀྱི་ཡོད་ན་ནི་ཞོག་ཁོ་མ་མཚུངས་ཀྱི་ཡོད་ན་ནི་བ་ཚ་པ་ལ་མ་མཚུངས་ཀྱི་རྒྱུ་དངོས་རྒྱུ་སོང་མ་མཚུངས་ཀྱི་ཀྱོན་ཀྱོ་རེད། འདི་བ་མི་འགལ་བ་ཡིན་ན་རྒྱུད་ཀུན་སློང་དེའི་སྟོབས་ཆེན་པོ་ཡོད་རེད། རྒྱུ་བ་དེའི་སྟོབས་ཆེན་པོ་ཡོད་རེད།

བསྟན་ཞེས་པའི་བསྡུས་གྲྭ་མ་སོང་སོང་ངོ། བཅོམ་ལྡན་འདས་ཀྱིས་ཕྱག་གི་རྩེ་མོ་ལ་རྡུལ་ཅིག་ཡར་བཞེས་ནས་ས་ཅིག་ཡར་བཞེས་ནས་དགེ་སློང་དག། དེའི་བཞེས་པའི་ཕྱག་སེན་གྱི་རྩེ་མོ་དེ་མང། ཕྱག་སེན་གྱི་རྩེ་མོ་ལ་འབྱར་བའི་ས་དེ་མང་ངམ། འཇིག་རྟེན་གྱི་ཁམས་ཀྱི་ས་ཆེན་པོ་དེ་མང་འདུག་ཟེར་དགེ་སློང་ཚོ་ལ་སྐད་ཆ་དྲིས་ནས། དགེ་སློང་ཚོ་འཇིག་རྟེན་གྱི་ས་ཆེན་པོ་དེ་མང་གི་འདུག་ཟེར་གི་བ། དེ་བཞིན་དུ། ངན་འགྲོ་དང་བདེ་འགྲོ་ནས་ཤི་འཕོས་ནས་ངན་འགྲོར་འགྲོ་བ་ནི་འཇིག་རྟེན་གྱི་ཁམས་ཀྱི་ས་ཆེན་པོའི་རྡུལ་གཅིག་པ་རེད། བདེ་འགྲོ་དང་ངན་འགྲོ་གཉིས་ནས་ཤི་འཕོ་བྱས་ནས

རྟེན་བདེ་འགྲོར་གྱུར་པ་ལྷ་མི་ཡི། ལུས་རེ་རེ་གཉིས་གཉིས་ཙམ་དུ་གསུངས་ཟེར། སྤྱིར་ང་ཚོ། མི་དང་དུད་འགྲོ་གཉིས་མེད་དུ་མང་ཉུང་བརྟག་ཞིབ་བཏང་དུད་འགྲོ་ཞེ་དྲག་མང་གི་རེད་བ། མི་ལ་ལྟོས་ན། མི་ལ་ལྟོས་ཡིན་ནི་ང་ཚོ་ད་ལྟ། ཡུལ་གཅིག་ལ་ཆ་བཞག་ཡིན་ནི་ཆུ་ཁ་ལ་ཡིན་ནི་སེམས་ཅན་འབུ་སྲིན་ག་ཟིག་ག་ཟིག་ཡོད། མི་ག་ཟིག་མང་བ་ཡིན་ནི་འབུ་སྲིན་དེ་ཡི་ནི་བརྒྱ་ཆ་སྟོང་ཆ་ཙམ་གྱིས་ལོངས་མ་རེད་བ། དབྱར་ཁ་རི་རྩེ་དགུ་ལ་ནི་གླིང་ཁ་ཆེན་པོ་ལྕང་གསེབ་འདྲ་མོ་དང་ཆུ་བོ་ཆེན་པོ་འདྲ་མོ་དང་ཆུ་རྫབ་དོང་འདྲ་མོ་དང་དེ་འདྲ་ཅིག་ལ་འགྲོ་གི་ཡིན་ན་འཛམ་བུ་གླིང་གི་མི་ལས་མང་ཟིག་ཅིག་འབུ་སྲིན་དེ་འདྲ་ཡོད་རེད་བ། ཡང་རྟ་འདྲ་མོ་ཅིག་ཤི་སེམས་ཅན་ཅིག་རྣམས་ཤི་བ་ཡིན་ན་དེ་ནང་ག་ཟིག་ཅིག་འབུ་ག་ཟིག་ག་ཟིག་ཡིན་དགོས་དེ་ཚང་མ་ཐམས་ཅད་དུད་འགྲོའི་ལུས་རྟེན་རེད་བ། བྱེད་ཀྱི་དེ་ཉུང་ཉུང་རེད། དེ་དེ་ལ་དགོངས་ནས་རྒྱལ་བ་ཡིས། ཆོས་རྒྱ་མཚོའི་ཕྱི་ཡི་གཉའ་ཤེས་ཀྱི། དེ་ནས། དཔལ་བུ་ཀ་རོ་པའི་འབྲས་ཆུ་དང། ཤིང་ཁོང་ལོང་སྲན་མ་ཆགས་པ་དང། གོང་སྔོན་པོ་ཉི་དཀར་འཐུང་བ་དང། ཁང་བཙུན་མོ་ཡོས་དཀར། ཡོས་དཀར་གནས་པ་སོགས།

གང་འདྲ་སྲིད་དོའི་ཕུ་བོར་དེའི་ཐོབ་པའི་རྒྱུ་ནི་ཡོད་མ་རེད་གསུངས་པས། གནས་མི་ཁོམ་བརྒྱད་ལས་རབ་ཐར་ཏེ། རྟེན་དལ་འབྱོར་ཐོབ་སྐབས་དེ་ནང་གི། དབྱེ་ཡིག་དེ་སྙིང་པོ་མ་བླངས་པར་ཕྱིར་ངན་འགྲོར་ལོག་པར་རྩོམ་པ་དེ། གཞན་རིན་ཆེན་གླིང་ནས་ལག་སྟོང་དུ་སླར་རང་ཡུལ་ལོག་པ་དང་འདྲ་བས། ལས་དེ་ལས་རྨོངས་པ་གང་ན་ཡོད། གྱོང་དེ་ལས་ཆེ་བ་ཅི་ཞིག་ཡོད་ཟེར། འོ་དེ་ལས་རང་གིས་རང་གྱོང་གཏོང་བ་དང་རང་གིས་རང་ལ་གནོད་བྱེད་རྒྱུ་ཡོད་མ་རེད། སེམས་ཅན་འཇིག་རྟེན་ཁམས་ཀྱི་སེམས་ཅན་ཐམས་ཅད་རང་ལ་གནོད་བྱེད་ན་དེ་ལྟ་བུ་གནོད་བྱེད་ཐུབ་མ་རེད། སོ་སོ་ཡོད་ནས་མི་ལུས་ཐོབ་ཡོད་དེ་མི་ལུས་འཕྲོ་བརླག་ལ་གཏོང་བྱེད་ནི་ངན་སོང་སོགས་སུ་གཏོང་བ་ཡིན་ན་ད་རང་གིས་རང་འཕྲོ་བརླག་གཏོང་རེད་མ་གཏོགས་མི་གཞན་མ་གཅིག་གིས་འཕྲོ་བརླག་གཏོང་ཡོད་མ་རེད་བ། གཞན་གྱིས་འཕྲོ་བརླག་གཏོང་བ་ཡིན་ན་དེ་ལྟ་བུ་རྩ་ནས་ཡོང་ཐུབ་མ་རེད། གང་དུ་དེ་ལྟ་བུ་ཡོད་ཟེར། ལས་དེ་ལས་རྨོངས་པ་གང་ན་ཡོད་གྱོང་དེ་ལས་ཆེ་བ་ཅི་ཞིག་ཡོད་ཟེར། སྤྱིར་དལ་འབྱོར་རྟེན་ཐོབ་དེ་ལྟར་དཀོན་ཟེར། སྤྱིར་དལ་འབྱོར་གྱི་མི་ལུས་ཐོབ་པ་དེ་དེ་ལྟར་དཀོན་པོ་རེད་ཟེར། སྒོས་འཇམ་མགོན་བསྟན་དང་མཇལ་བ་དཀོན་ཟེར། ཕྱི་བླ་མ་མཚན་ཉིད་ལྡན་དེ་དཀོན་ཟེར། ཆོས་ཚང་ལ་མ་ནོར་ཉིད་དེ་དཀོན། ནང་རྣམ་དཔྱོད་ཤེས་རབ་ལྡན་པ་དཀོན་ཟེར། དེ་ཚོ་དཀོན་པོ་ཅོ་འབྱོར་བ། དལ་འབྱོར་གྱི་མི་ལུས་ཐོབ་པ་དེ་དཀོན་པོ་རེད་སངས་རྒྱས་ཀྱི་བསྟན་པ་དང་མཇལ་བ་དེ་དཀོན་པོ་རེད། མཚན་ཉིད་དང་ལྡན་པའི་བླ་མ་མཇལ་བ་དེ་དཀོན་པོ་རེད། ལམ་ཚང་ལ་མ་ནོར་བའི་ཉིན་བྱེད་བཅོམ་པ་དེ་དཀོན་པོ་རེད། དེ་ནས་ཡང་རང་གིས་རྙེད་པ་ཡིན་ན་ཡང་རང་གི་རྣམ་དཔྱོད་ཀྱི་ཤེས་རབ་ཏུ་བསྡུས་པ་དེ་དཀོན་པོ་རེད། ཟེར་དཀོན་པོ་ཤ་སྟག་རང་ཉིད་འཛོམས་པ་རེད་བ། ང་ཚོ་འཛོམས་པ་དེ་ཡིན་ན་ནི་ཤིན་ཏུ་དཀོན་པོ་ཅིག་རེད། བློ་དམ་པའི་ཆོས་ལ་བཀོལ་རུང་དཀོན། གྲོགས་ཐར་པ་དོན་གཉེར་སྐྱེས་བུ་དཀོན། ཨོ་ཀྲུག་ཐོག་པ་དོན་གཉིས་ཀྱི་སྐྱེས་བུ་དེའང་ཧ་ཅང་ཀོང་པོ་ཀོང་པོར་བ་མི་དགེ་བའི་བཤེས་གཉེན་མང་པོར་བ་དང། དགེ་བའི་བཤེས་གཉེན་དེ་རྣམས་ཉོན་ཉོན་ཉོན་ཉོན་གྱིས་མ་ཐུབ་ཡོང་མ་རུང་བ། ན་བཟའ་ཁ་ཐོག་ལྷོ་ཕྱག་ཟ་ཟིའི་སྐོར་ལས་ཚེ་འདིའི་སྐྱེས་བུ་རྒྱགས་པ་བྱེད་ཡ། བསྟན་བཅོས་ལོངས་སྤྱོད་ས་ཡ། དེ་ནས་དེ་འདྲ་གྱིས་མ་ཐུབ་ལྷོ་ཕྱག་རྒྱགས་དགོས་མ་རུང་བ། ཁྱོད་རང་ཆུས་བྱེད་དགོས་ར་མིན་སེར་ལུས་གཏོང་དགོས་རེད། རོ་ཁྲུ་འདྲེན་དགོས་ར་སེ་གེ་ཀོང་པོ་ཀོང་པོ་གྱིས་མ་ཐུབ་ཡོང་མ་རུང་བ། ཨེ་ཀ། གྲོགས་དགེ་བའི་བཤེས་གཉེན་དེ་དཀོན་པོ་རེད། མི་དགེ་བའི་བཤེས་གཉེན་དེ་ཡིན་ན་ཧ་ཅང་ནས་འབེལ་པོ་རེད། བཅས་ཚུལ་ཁྲིམས་ཚུལ་བཞིན་སྤྱོད་པ་དཀོན། དཀོན་མང་དུ་འཛོམས་པའི་དུས་སྐབས་དེ་ཚེ་འདི་ཡི་གསུང་རྒྱུན་དཀོན་པོ་ནི། ལོ་ངོ་ཚོ་ཉིས་ལས་མ་འགྲོ་ན་དོན་དེ་ལས་ཕངས་པ་མ་མཆིས་པས། ཧོ། དེ་ལྟ་བུ་ནི་གསུང་རྒྱུན། དེ་རྗེས་ཀྱི་ནས་དཀོན་པོ་དེ་དག་ཐམས་ཅད་མང་པོ་འཛོམས་པའི་དུས་དེ།